རྒྱ་ཆེ་བའི་གསང་སྔགས་རྣམ་པ། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་བྱུང་བཅུ་བདུན་པའི་ཆུ་ཡོས། བོད་ཟླ་དྲུག་པའི་ཚེས་བཅུ་དང། སྤྱི་ལོ་ཉིས་སྟོང་ཉེར་གསུམ་ལོའི་ཟླ་བདུན་པའི་ཚེས་ཉེར་བརྒྱད། རེས་གཟའ་པ་སངས་ཉིན་གྱི་གངས་ལྗོངས་གླེང་སྟེགས་ཞེས་པ་འགོ་འཛུགས་བྱ་རྒྱུ་ཡིན། རྒྱ་ཆེ་བའི་གསན་མཁན་རྣམ་པ་ད་ལྟ་ཁྱེད་ཚོས་གསན་བཞིན་པ་འདི་གངས་ལྗོངས་གླེང་སྟེགས་ཟེར་གོ་ནོ་དེ་ཡིན། དེས་ན་ང་འདིའི་མདོ་འཛིན་པ་ཀེ་ཐོ་ཡིན། ད་ལྟ་ཡོ་རོབ་ཧོ་ལན་གྱི་རྒྱལ་ཁབ་ན་བཞུགས་པའི་ཨ་རིག་དམ་ཆོས་བསམ་འཕེལ་ལགས་གདན་འདྲེན་བྱས་ཡོད། ད་ལྟའི་ནང་ཨ་རིག་དམ་ཆོས་བསམ་འཕེལ་ཚང་ཡིན་ན་སྔོན་མ་བཙན་བྱོལ་དུ་ཕེབས་པ་ནས་བཟུང་བོད་ནང་བོད་དོན་གྱི་ཆེད་ལ་ཐེངས་མ་རིག་གསང་སྟབས་ཀྱི་ཕེབས་མྱོང་བའི་ཁྱད་པར་བ་གི་མི་སྣ་ཟིག་རེད་དེ་ན་ཁོང་རྣམས་མདོ་སྨད་ཨ་རིག་གི་རེད་ད་ཨ་རིག་ཟེར་གོ་ནོ།

ཁོང་གིས་དེ་དང་མཉམ་དུ་བཙན་བྱོལ་གྱི་ད་བོད་དོན་དང་མཉམ་དུ་དབྱིན་ཡིག་ཧ་ཅང་ཡག་པོ་སྦྱངས་པ་མ་ཟད། གཟུགས་འགན་རྩིས་འཁོར་ཟེར་ན་ཆོག་གི་ད་གློག་ཀླད་སྦྱངས་འདི་ལས། ཉིས་སྟོང་ཡས་མས་ཀྱི་གོང་གི་གློག་ཀླད་ཀྱི་རྨང་གཞིའི་ཤེས་བྱ་དེ་གློག་ཀླད་ཀྱི་རྨང་གཞིའི་ཤེས་བྱ་གི་དེབ་ཟིག་བཏོན་ནས་ད་དེབ་དེ་ཡིན་ན་བཙན་བྱོལ་གྱི་དགོན་སྡེ་ཁག་དང་སྐབས་དེའི་དབྱིན་ཡིག་གི་ཆུ་ཚད་མཐོན་པོ་མེད་ནོ་གི་བཙན་བྱོལ་བ་མང་པོ་ཟིག་གི་གློག་ཀླད་སྦྱང་རྒྱུ་གི་ད་ཐོག་མ་གི་སློབ་དེབ་ལྟ་བུ་ཞིག་ཏུ་གྱུར་ཡོད་ནི་རེད་ཟེར་ན་མི་ཆོག་རྒྱུ་མེད་ནས་དེ་མོ་གི་དེབ་ཟིག་རེད་དེ་མི་ཚད་གི་བོད་ནང་ཡང་དེའི་སྐབས་ལ་ཡིན་རྒྱུ་ན་གློག་ཀླད་གི་ཤེས་བྱ་གི་ལ་ཁ་ནས་གང་ལ་གང་འཚམ་གི་ཡང་ཤུགས་རྐྱེན་ཐེབས་མྱོང་ནོ་གི་དེ་མོ་དེབ་ཟིག་རེད་འོག་གོང་གི་དེ་མོ་དེབ་ཟིག་བཏོན་མྱོང་བ་རེད་དེའི་རྗེས་ནས་ད་ཁོང་ཡིན་ན་ཕྱི་རྒྱལ་ལ་བཙན་བྱོལ་ལ་ཕེབས་ནས་སྔར་ལས་ལྷག་པ་གི་དབྱིན་ཇི་ལ་གཏིང་ཟབ་མོ་གི་སྦྱངས་པ་མ་ཟད་ད་རྫས་འགྱུར་དང་དངོས་ཁམས་རིག་པ་རིག་པ་སྨན་སྦྱོར་ལ་སོགས་པ་སྦྱངས་མཐར་ཕྱིན་ནས་ད་ད་ལྟ་ཡིན་རྒྱུ་ན་དེར་དངོས་ཁམས་རྫས་འགྱུར་དང་འགོག་སྨན་བཟོ་རྒྱུ་སོགས་ཀྱི་ཕྱག་ལས་གནང་བཞིན་ཡོད་ནོ་དེ་མོ་ཟིག་རེད་མདོར་བསྡུས་ཀྱི་ཚུལ་དུ་ཞུས་ན། དེས་ན་ཨ་རིག་དམ་ཆོས་བསམ་འཕེལ་ཚང་གིས་ཧོ་ལན་གྱི་རྒྱལ་ཁབ་ནས་ཁ་པར་བརྒྱུད་དེ་འདི་གངས་ལྗོངས་གླེང་སྟེགས་གནང་ཞུགས་ནོ་ཐུགས་རྗེ་ཆེ། ནོ་ཐུགས་རྗེ་ཆེ། ད་ལྟ་ཡིན་ན་ངེད་ཀྱིས་ཐོག་དང་པོ་ཡིན་རྒྱུ་ན་ཨ་རིག་དམ་ཆོས་བསམ་འཕེལ་ཚང་ཁྱེད་ཀྱི

ང་ཚོའི་བོད་འདི་གངས་རི་ར་བས་བསྐོར་བའི་ཞིང་ཁམས་ཟེར་ད་ལྟ་ཏུ་སི་བོ་གུ་དུས་དང་ལ་དྭགས་ལྷོ་ན་ཧི་མ་ལ་ཡའི་རི་རྒྱུད། ཤར་ན་ཨ་མདོའི་འཕྲེད་གཅོད་གི་རི་རྒྱུད་ནུབ་ན་ཁུ་ནུ་རི་བོའི་རི་རྒྱུད་བྱང་ན་མདོ་ལ་རིང་མོའི་རི་རྒྱུད་དབུས་ན་གངས་ཏི་སེ་རི་རྒྱུད་ད་རི་རྒྱུད་འདི་མོ་ཟིག་གི་མི་འདྲ་བ་ཟིག་གི་ཆ་ཚུགས་ཡོད་ནོ་ནང་གི་ད་ང་ཡིན་རྒྱུ་ན་མདོ་ལ་རིང་མོ་གི་ད་རི་རྒྱུད་དེ་ཆག་པོ་དང་ཨ་རིག།

ང་ཅག་ཞིག་གི་རྒྱ་ཐག་ཉེ་ནི་རེད་རྒྱ་རྒྱ་དང་ས་མཚམས་རེད་ད་ང་ཅག་ཧ་ར་སོང་ན་འདི་མདོ་ལ་རིང་མོ་རི་རྒྱུད་ནས་ཧ་ར་དངུལ་ཆུ་ཡོད་ས་དང་དེ་སོང་ན་ད་འདི་ཏུན་ཧོང་གི་འདི་ས་ཆ་འོ་ཀ་སི་མོ་དེ་གི་རི་རྒྱུད་དེ་ཁེག་མདོ་ལ་གི་རི་རྒྱུད་དེ་ཁེག་འགྲོ་གི་དེ་དུས་ཚང་མ་འདི་ནས་དངུལ་ཆུ་འབྲུག་པ་སོ་དུ་ཡོང་བ་ཡིན་པ་ན་འབྲུག་པ་ཡོད་ས་འཇོག་དགོས་དུས་ས་ཆ་དེ་ལ

འུ་ཚོ་བོད་གི་འབྲོག་པ་ནང་བཞིན་དུ་ཡོང་ནི་མ་རེད་དེ་ཡིན་ནའང་ད་ས་མ་འབྲོག་འདྲ་བོ་དེ་གའི་ནང་ཡར་སྐ་དེ་ག་ཡར་བྱང་བའི་ཟོག་དེ་མོ་བཞག་ཡོད་ནི་རེད་ད་སྔོན་མ་ཡིན་ན་ང་ཞ་ཡི་ཡིན་པའི་སྐབས་དེ་ལ་ངེད་ཆོ་ནི་རྒྱ་གིས་བོད་གི་ཟོག་དེད་འགྱོ་གྱིན་འདྲ་མ་གོ་ནི་ནི་བོད་གིས་ནི་རྒྱ་གི་ཟོག་འདེད་ཀྱིན་འདྲ་མ་དེ་མོ་གི་རྩྭ་ས་སོག་ལང་གི་ཡང་མང་པོ་བྱུང་མྱོང་ནི་དེ་མོ་ཡིན་ད། ཨོ་ཅི་ཆོ་ད་ནི་འོ་ད་དུ་དང་མ་ཡིན་གི་ན་བོད་གི་ས་ཆ་བཟུང་བོད་གི་དེའི་ས་ཆ་དེ་བཟུང་མྱོང་གཟིགས་མོ།

རྒྱ་ཡི་མཇིང་ལ་ར་དང་ར་དང་ཡི་ར་བཏུང་ནས་ཡོང་ནོ་ཟེར་གོ་ནི་རི་ཀང་སོ་ཀང་ང་གོ་ནོ་ནོ་རྒྱ་དེ་མོ་རི་ཏུ་ཚོ་མང་བ་དག་ནི་དེ་མོ་ཟེར་གོ་རི་དེ་དུ་ཚང་པ་ནི་ད་སློབ་གྲྭ་ཚང་མ་སློབ་ཆུང་ཡོད་རེད་པས་སློབ་ཆུང་དེ་ཚང་མ་མང་ཆེ་བ་རྒྱ་རེད་ངེད་ཆོ་དེ་དག་སློབ་མ་ཕལ་ཆེར་ཉིས་བརྒྱ་དུ་ཡོད་རྒྱུ་རེད་དེ་ནང་ན་ཡོད་ནོ་ཟེར་གོ་པུ་པ་ཟེར་ག་ད་ང་སོང་བའི་སྐབས་དེ་ལ་བོད་བཞི་བཅུ་མ་གཏོགས་ཡོད་མ་རེད་བོད་བཞི་བཅུ་བོ་ད་ངེད་ཆོའི་ཤང་ཐོག་ན་ད་བཅའ་སྡོད་སློབ་གྲྭ་ནང་ན་འདུག་ས་འདྲ་བོ་ཟིག་ཡིན་ན་ད་ངོ་ང་འགྲོ་བའི་སྐབས་དེ་ལ་འབྲོག་པ་ཟིག་ད་ངེད་ཆོའི་སྡེ་བ་བཅུ་ནང་ནས་ཞ་ཡི་སློབ་གྲྭ་བཏང་དེ་ད་ངེད་ཆོའི་སྡེ་བ་དེའི་ནང་ནས་ཞི་ལུ་དྲུག་ར་ཞི་མོ་གཅིག་ངེད་ཆོ་བདུན་མ་གཏོགས་མེད་གི་ད་ངེད་ཆོ་ཁྱོན་མི་སྡོད་པའི་བོད་གི་ཞ་ཡི་ད་ཕལ་ཆེར

བོད་ཀྱི་ས་ཆ་རྟག་ཏུ་སྐོར་ཟིག་གཞི་མ་ནས་རྟག་ཏུ་ཡིན་པ་བོད་ཀྱི་རྒྱུད་པ་ཡི་རྟག་ཏུ་ནི་ལོ་རྒྱུས་ཀྱི་ནང་ནས་ད་ཤེས་སོང་བར་རྒྱ་འགྱུར་སོང་དུ་མང་ཟིག་ཡོད་ས་རེད་གང་ལྟར་ཀྱང་དེའི་སྐབས་དེ་ད་རྒྱ་འགྱུར་སོང་ནོ་ཡིན་ན་ཆོག་གོ་ད་ལྟ་ན་ཁོ་ཚོ་སྔོན་མ་ནི་ལས་བདའ་བ་ནོ་རྒྱ་ལྟར་རེ་ལ་ཁྱི་ཆུ་དག་གི་སློབ་གྲྭ་ཡོང་གོ་ནོ་ཞ་ཡི་གི་ཕ་མ་དེ་ཚོ།

ཨ་རེད། ད་སྤྱིར་བཏང་ང་སྔོན་མ་ཡིན་རྒྱུ་ན་རྒྱ་གི་སློབ་གྲྭ་དེ་སོང་སྟེ་ངེད་ཆོ་འབྲོག་པ་ཡིན་དུས་ཙམ་པ་འབྲོག་པ་དེ་ནང་ནས་ཨ་སྐབས་ཤིག་ལ་རྒྱ་ནག་གཞུང་གིས་ཞ་ཡི་སློབ་གྲྭ་གཏང་དགོས་ནི་རེད་དེ་ན་ད་སྲིད་ཇུས་དེ་གཏན་འཁེལ་བཞག་ནས་ཞ་ཡི་མང་བ་དེ་སློབ་གྲྭ་གཏང་དགོས་ནི་རེད། ད་སྡེ་བ་སྡེ་བ་ལ་ནས་ཆོས་ལུགས་པ་ཆ་འཇམ་པོ་བརྒྱ་ཡོད་ན་ཡིན་གཅིག་མིན་གཉིས་སློབ་གྲྭ་གཏང་དགོས་ཟེར་དེ་གིས་ད་ངེད་ཀྱི་ཁྱིམ་ཚང་དེ་ད་ངེད་ཆོ་ཡ་སྤུན་དྲུག་ཡོད་རེད་དེ་དང་ད་ལྟ་ཁྱིམ་ཚང་དེ་ནང་ནས་ཁྱིམ་ཚང་ཞ་ཡི་མང་ང་ཅན་པོ་བདེ་ཁོང་མཛེས་བའི་དེ་ནང་ནས་ད་གཅིག་ཡིན་གཅིག་མིན་གཉིས་གཏང་དགོས་ཟེར་དེ་ད་ངེད་ཀྱི་ཁྱིམ་ཚང་འདི་ཡིན་རྒྱུ་ན་ང་སྤུན་ཆེ་གཉིས་ར་ཨ་ཅེ་དེ་གསུམ་དེ་ནས་འོག་ན་འོག་མ་གསུམ་དེ་ད་ངེད་ཆོ་ཞ་ཡི་བདུན་པོ་དེ་ནང་ནས་ང་བར་མ་དེ་རང་གི་སྤུན་ཆེ་བོ་གཉིས་ཀ་ཡིན་ཨ་ཅེ་ཡིན་རྒྱུ་ན་ད་ཨ་ཕ་མ་གཉིས་ཀ་སུ་ག་ར་དེ་ལྟ་དགོས་མི་དགོས་དེ་གི་རོགས་རེ་མེད་ཁུ་དུ་སློབ་གྲྭ་བཏང་ད་ལོ་ར་དེ་ཁྱེད་གཉིས་ར།

འགྲོ་ཁར་གང་ནས་ད་ཕྱིར་ར་ཡོང་དུས་ཙམ་པ་ད་ང་སློབ་གྲྭ་རྒྱ་གི་སློབ་གྲྭ་ནང་ནས་འདུག་རྒྱུ་མང་སོང་དུས་ཙམ་པ་ནི་ད་བོད་སྐད་ཙི་ར་བོད་ཡིག་ཙི་ཙི་གི་དུས་སྦྱངས་ནི་རེད་དེ་རེད་ཡིན་ན་ཡང་བོད་ལ་རང་གི་ནས་གཅིག་ལུག་གི་སྐད་ཡིག་འདྲ་བོ་དེ་མོ་དག་མ་ཟིན་མིན་པ་ཕལ་ཆེར་རྒྱ་སྐད་མང་ཆེ་བ་བཤད་ནི་དེ་མོ་ཡིན་ཏེ་ང་ཡོད་དོན་དག་འདི་ར་ཚང་མ་གི་རྒྱ་རྒན་མ་གཏོགས་མི་ཟེར། དེ་ཡང་སློབ་དེབ་གི་ནང་རྒྱ་ཡིག་མང་གི་བ།

ཨ་སྐྱབས་མགོན་རིན་པོ་ཆེ་ཚང་གི་ཐོག་མར་ཀྲུང་གོའི་གླང་ཆེན་དུ་སོང་སྐད་སྐབས་དེ་ལ་ངི་ཆོས་སོག་རིགས་ལོངས་སྤྱོད་བྱས་ནས་ངི་ཆོས་ས་ཆ་དེ་འདྲར་དགའ་པོ་བཟོ་རེད་དོ། རྒྱ་གར་སོང་བ་ན་རྒྱ་ཆེ་བྱར་ང་ལོ་དེ་འདི་ཀྲུང་གོའི་གླང་ཆེན་ཤུ་ཡིས་དེ་གི་ནང་ད་ཁོ་རྒྱ་ཆེ་བྱ་བྱ་བྱེད་ཚིག་ག་ཤ་ར་ཡོད་དོ་ནི་དེ་ད་ངི་ཀ་ཧ་མ་སོ་ངི་ཧ་དེ་དང་ཁོ་སོ་པེ་ད་འཇམ་པོ་རེད་དེ་དེ་ཚང་ཁོ་ཆོ་མཉམ་དུ་དེ་ག་སྐད་ཆ་བཤད་དགོས་དོ་ད་ང་སོ་མ་ཏྲ་ཡིན་ནོ་གི་ཚུ་ག་ཡིན་ནོ་གི་ཚུ།

དུ་སོ་ཐར་བསྟེར་ཏེ་ཉི་མ་གསུམ་གྱི་ནང་ཉི་བུ་ལོ་བཟུང་དུ་ང་དེ་རིང་གཟིགས་ཡ་རང་སེམས་གཟིགས་ནས་ཆུ་ཚད་དགོད་རེད་དབྱིངས་གཟིགས་འདྲ་མོ་ཞིག་ཡོད་ན་ཤིག་གེ་ཁུག་གེ་དགའ་ཐལ་དེ་གིན་ན་ད་གཞུག་ནས་སྐྱབས་མགོན་རིན་པོ་ཆེ་གིས་ངེད་ཀྱི་ཡུལ་དང་ངེད་ཀྱི་མི་མང་སོགས་དུ་བཟོ་ན་སོག་རུའི་ལུང་རྟོགས་ཁིར་གི་བརྒྱུད་ལས་ངས་ཀློག་མྱོང་དེ་གིན་ད་ངོ་ནས་ད་རྒྱ་གར་ཡང་འགྱོ་འགྱོ་དགོས་ངོ་ནས་ད་སོག་ཆིག་བུ་བཏང་ཡ་ན་ང་བོ་ལེ་ཡིན་ཀྱང་ན་བོ་ལ་རང་གིས།

པའི་རྒྱ་ནག་གཞུང་གི་ལྟ་རྟོག་ཀུན་ལ་བསྡད་མྱོང་ནོ་ཁོ་ཡིན་གྱི་ན་ཞིག་པའི་དག་ཆོས་ཀྱི་གོས་དད་པ་ཅན་གཏུམ་མོ་ཟེར་བས་དེ་ལྟ་ན་ཁོས། རིག་གནས་གསར་བརྗེ་ཆེན་པོའི་སྐབས་དེ་ལ་ཆོས་བྱ་མི་ཆོག་དུས་ཙམ་པ་ནི་མང་ཚོགས་ཀྱི་ཁས་ལེན་འོག་བཞག་ན་ཆོས་བྱ་དགོས་མི་ཉག་ཚང་མ་འཐབ་རྩོད་ལས་འགུལ་བརྩམས་པ་འཐབ་རྩོད་ལས་ཡིན་ན་ཁོ་དེ་གའི་ཡིན་ནི་གཏུམ་མོ་ཟེར་ཁོ་འཐབ་རྩོད་ཆེན་མོ་ཟེར་གྱིན་བརྟགས་ན་མ་ཎི་འདོན་རྒྱུ་ར་སྒྲོལ་མ་འདོན་རྒྱུ་ད་མཚམས་མི་འཇོག་ནི་གཏུམ་མོ་ཟེར་རེད་མོ་དེ་ལྟ་ངས་ཁ་ཨ་མྱེས་དེ་འཐབ་རྩོད་ལས་འགུལ

ད་སོག་རུའི་ལུང་རྟོགས་དང་དེ་ནས་རིག་གནས་གསར་བརྗེ་ཆེན་པོའི་སྐབས་ཀྱི་གནས་ཚུལ་ཚང་མ་ད་ཧ་མ་དང་ནས་ཨ་ཡེ་ཨ་མྱེས་ཚོའི་ཁ་ནས་གོ་ཡོང་དུས་ཙམ་པ་ད་དངོས་སུ་ད་དངོས་གནས་རྒྱ་འདི་གི་མགོ་ལ་ཅིག་ཧ་བོ་གང་འདོར་གྱིན་འདུག་ད་རང་གི་ཡིན་རྒྱུ་ན་ར་ཨ་ན་སློབ་གྲྭ་ན་ཡོད་པའི་སྐབས་དེ་ལ་ཅིག་རི་པོ་རེད་ད་ངུ་ཆོའི་སློབ་གྲྭ་ནང་དེ་ནས་འཇི་ན་རྒྱ་མང་ནི་རེད་འདི་ཙམ་བོད་ཕྱོགས་ཞེ་གི་གཉོམ་ཆུང་དང་ནས་སོག་རི་ཟེར་དེ་གའི་ངོ་ཚོ་སྡུག་མྱོང་དེ་ལྷོ་ཁོལ་དུ་ད་ཅང་ར་ཤིན་ནུ་མར་ཟེར་ད་འུར་ད་འུར་ཁྱེད་ཀྱིས་ཅང་ར་ཤིན་ནུ་མར་ཁྱེད་ཀྱིས་ད་རང་མྱི་གི་ཧྲ་སང་ནས་རི་སོག་དེ་གའི་ར་ཟེར་མྱོང།

ལྷ་ས་ནས་ང་དེའི་སྐབས་དེ་ལ་ཟླ་བ་གསུམ་རེ་བསྡད་ནི་རེད། ཡིན་ན་ཡང་དེའི་སྐབས་དུས་དེ་ལ་ད་སྐད་རྒྱག་པོ་དེ་ར་དེ་ནས་ད་འདི་བར་སྐོར་ནང་ར་དེ་ནས་སྐད་རྒྱག་གོ་ནོ་མང་པོ་མཐོང་དེ་ད་ང་རང་གིས་ཡིན་ན། གཙུག་ལག་ཁང་ར་དེ་ན་ཡོད་རྒྱུ་གི་གྲྭ་བ་དོ་བཟོ་ངོ་ཤེས་དེ་ཡིན་ན་ཁོས་དེའི་སྐབས་དུས་དེ་ལ་ཨུ་སུ། ད་ཨ་མདོའི་སྐད་མ་གཏོགས་ལྷ་ས་སྐད་ཤེས་གི་ཡོད་མ་རེད་ཡིན་ན་ཡང་ཧ་ར་སོང་ལ་བརྡ་འཕྲོད་དུས་ཙམ་ལགས་ཅིག་ཅིག་ག་ནི་ཤོག་གུའི་ཐོག་ནས་ཡི་གེ་བྲིས་དེ་ཡིན་ན་བརྡ་འཕྲོད་གི་ད་དེ་ནས་ད་ཅིག་ཟླ་བ་ཆ་ཙིག་འགྲོ་དུས་ཙམ་པ་ནི་ལྷ་ས་སྐད་ཚིག་ག་ཁྱག་གི་ཆོག་གི་ཟིག་ཤེས་སོང་ནས།

ནང་ལྟར་སོང་དུ་མ་གཏོགས་ད་ཅིག་སྐད་འདྲ་བོ་བརྒྱབ་ནས་ཅིག་ད་ཁོ་ཚོར་ལད་མོ་ཡིན་དུ་མ་གཏོགས་དངོས་གནས་ཅིག་བྱེད་དུ་ཤེས་མཁན་ཡོད་མ་རེད། ཡིན་ནའང་དེ་སྐབས་དུས་དེ་ལ་སྐད་རྒྱག་མི་དེ་ཚོའི་ནང་མེ་མདའ་རྒྱག་གི་ཡོད་ཚོད་ང་ཚོས་ཧ་གོ་མ་སོང་ཨ་མ་ལགས་ཀྱིས་སྐད་སྒྲ་ཤོག་ཤོག་ཤོག་ཤོག་དཔེ་ཟ་སོང་ངས་བསྟུན་ནང་དུ་ངའི་ཧ་ནང་ན་མྱི་ཁ་ཤས་ལོག་འགྲོ་གི་འདུག་ངས་འདི་ཆོས་ད་དཔེ་དེ་སྐྱེལ་གི་ནས་སྐད་རྒྱག་ཁོང་ལ་སྐྱེལ་གི་བྱས་སོང་ལོག་གོ་ག་འདོད་ཀྱི་དེ་མོ་གི་བསམ་བློ་རེ་འཁོར་མྱོང། ཡིན་ན་དེ་སྐབས་དུས་དེ་ལ་མེ་མདའ་རྒྱོབ་ཀྱི་ནི་ཡོད་ཚོད་རེད་དེ་ཡིན་ན་ད་ཨ་མ་ལགས་དེས་ང་ཚུར་འཐེན་ནས་ད་དེ་བཟང་ཆོ་ག་ཡོང་ད་དེ་གཞུག་ནས་ཧ་ར་སོང་དུས་ད་དམག་མང་པོ་དེ་ད་ང་ཚོ་བཟུང་སོང་བཟུང་ཁྱེར་སོང་ད་ཁྱོད་ད་ཉི་མ་བཅོ་བརྒྱད་ཟིག་ནི་ད་ད་ཁང་ཆེན་པོ་ཟིག་གི་ནང་བཅུག་སོང་བཅུག་དུས་ཙམ་པ་དེ་སྐབས་དུས་དེ་ལ་ཨ་མདོ་དང་ཁམས་ནས་ཡོང་དུས་མཇལ་བ་རེད་ཟེར་ནས་ད་དེ་ལོགས་ཀ་བཀོལ་སོང་ལྷ་ས་བ་ཡིན་ན་ལྷ་ས་རེད་ཟེར་ལམ་སང་ཁྲིད་ནས་འགྲོ་ཡི་རེད་ཀྱི་འདུག་ངུ་ཆོ་ཉི་མ་བཅོ་བརྒྱད་ཟིག་ག་ད་འདི། ཁང་ཆེན་པོའི་ནང་ལ་བཅུག་གིས་དེ་གིས་ད་གཞུག་ནས་ད་ཨ་མདོ་ནས་ཡིན་ཟེར་དེ་གིས་བཤད་དེ་ད་ཨ་མདོ་རེད་མཇལ་བ་རེད་རེད་དེ་གིས་ད་ཁོ་ཚོས་བཏང་སོང། བཏང་བ་དང་མཉམ་དུ་ད་ངུ་ཆོས་དེ་ད་ན་བིས་མདོ་བ་ཨ་ཁུ་ཚོ་ར་དེར་ངུ་ཆོས་སོང་བ་ད་རྐང་ཐང་ང་ལྷ་ས་ནས་ལས་རྐང་ཐང་ང་དེ་ད་ཡར་རང་ཁུ་རེད་གཞིས་ཀ་རྩེ་སོང་གཞིས་ཀ་རྩེ་ནས་རྐང་ཐང་ང་ད་སོང་ད་མོ་དྲ་དུ་མོ་དེ་ཨོ་མཁར་འཇར་པའི་ཡིན་ན་ད་གངས་རིན་པོ་ཆེ་སོང་གངས་རིན་པོ་ཆེ་ནས་ཨ་རང་ཁུ་རེད་ད་རྒྱ་གར་སོང་ད་ཧ་ཆེར་ངུ་ཆོས་ལམ་ཁ་ནས་ཟླ་བ་གཉིས་ར་ཅིག་འགོར་སོང་ཟེར་དེ་གིས་ན་ད་བར་གི་གནས་ནས་གང་བ་སླེབས་སོང།

ད་ལྟའི་འཁོར་སྐྱོད་དེ་དག་གི་སྐབས་སུ་དེ་ལ་ང་ལྷོ་ཕྱོགས་ནས་བསྡད་དེ་སློབ་གཉེར་ཡིན་སློབ་གཉེར་བྱེད་གི་ཡོད་ན་ཡང་རྩ་སྐབས་སུ་དེ་ནས་ཕྱིར་ར་འཁོར་ཡིན་ན་ཕ་མ་གཉིས་ཀ་ཐུག་རྒྱུ་གི་ཚང་མ་བཙུན་མོ་ཟེར་འཁོར་ད་དེ་དང་ཆབས་ཅིག་ད་བཟོ་ཡིན་རྒྱུ་ན་དེ་ནས་ཕྱི་སོ་ནས་ད་དེ་ཚང་མ་ད་རང་གིས་ཅིག་སློབ་སྦྱོང་ཟེར་གི་སྐྱིད་པོ་ཡིན་ད་བས་ཡིན་པ་ཡིན་ན་ད་འགྲིག་འགྲོ་གི་འདུག་ཡིན་ན་ཡང་ད་འོ་ནང་ན་ཡོང་ནོ།

སྔོན་ནས་རིགས་སྐལ་དུ་ལི་བསྐོར་བ་དང་ང་གཟུགས་མ་བསྟན་ན་སུ་ལས་བསམ་བསམ་དེ་མོ་བསྒོ་ནས་འདོད་པ་སྐྱེ་ཡི་འདུག་རེད་ད། དེ་མོ་བཟོ་གྲྭའི་ད་ཞོར་དུ་ང་ཕྱིར་ར་འཁོར་རེ་ན་ཨ་ར་ཡུལ་ལ་འགྱོ་འགྱོ་རང་གི་སེམས་ཐག་འདྲ་མོ་བཅད་ལེ་འདུག་ཡུལ་ལ་སོང། ཨ་འགྱོ་འགྱོ་དེ་གས་ད་མ་ར་འཁོར་རེ་ཐོག་མར་དང་པོར་ང་རང་གི་འཆར་གཞི་སྟེང་ན་སོང་ན་ཕ་མ་གཉིས་ཀ་ཚོད་ཐུག། ཨ་རེ། ད་ཐོག་དང་པོ་ནམ་ག་ལོ་ཟིག་ག་མར་ཕེབས་ཡིན། དགུ་བཅུ་གོ་བཞི་གི་ལོ་ཟླ་ཕྱིར་ར་འཁོར་རེ་བོད་ལ་སོང་ཡོད། དེ་ནས་ལྷ་ས་སོང་ནོ་དང་དེ་སྐབས་སྐབས་དེ་བཟུང་རྒྱུ་མ་བཟུང་ད་ཆི་ཟིག་ད། ད་དེ་སྐབས་དུ་དེ་ལ་ང་འགྲམ་གྱི་ནས་ཧ་ར་སོང་རེད་སོང་དུས་ཟམ་པ་ནས་དེ་སྐབས་དུ་དེ་ལ་འགྲམ་གི་ཡ་ར་ན་ད་བལ་ཡུལ་གི་ཕྱོགས་ནས་ཕྱིར་ར་འཁོར་རེ་ཟམ་པ་དེ་སྐབས་དུ་ལས་སོང་ན་དེ་ནས་ཡར་ར་འཁོར་རེ་ན་ད་འགྲམ་གི་ཧ་ར་ས་ཀ་དེ་འཁྱིམ་ནི།

ངོ་མ་ཡིན་ན་ད་ཐེག་ཏུ་རིག་པའི་དབྱར་མ་འཇོག་གི་དེ་མོ་མི་སྔ་མ་ར་མ་འང་མི་འདུག་ཙམ་མ་ཧ་ཅང་ཉུང་ཉུང་སོང་ད། ད་དགུ་བཅུའི་གཞུག་ནས་ལས་ད་དམ་བསྒྲགས་ཞིག་ད་བྱས་པ་རེད་མ་གཏོགས་དགུ་བཅུ་གི་བར་གྱི་དེ་དང་དགུ་བཅུ་གོ་བཞི་གོ་ལྔ་གི་བར་དེ། ད་ཡང་དམ་གཟིགས་ནི་དེ་མོ་གི་དམ་བསྒྲགས་ཟིག་ར་མེད་ནི་ཡང་ཅིག་རེ་གོ་ད་རང་འགས་ཅིག་རྒྱ་སྐད་ར་དེ་མོ་ཨེག་ཅིན་བཤད་ཤེས་ནི་ཙི་གེ་ཟིག་ཅིག་ད་ག་ཡིན་དང་ཡིན་པ་ན་ཅིག་འགྲོ་དགུ་བཅུ་དང་ནི་ད་ཅིག་ང་ཚོས་ཚེ་གཏད་སླེབས་དུས་ཙམ་པ་ལྷ་ས་སྐད་བཀྲ་དུ་མི་ཤེས་མདོག་མདོག་ཡིན་ན་ཨ་མདོ་སྐད་རྐྱང་རྐྱང་བཤད་ཟེར་དེ་ནས་ད་རྒྱ་སྐད་བཤད་དུས་ཙམ་པ་ད་ཁོ་ཚོ་ཨོ་ཨ་མདོ་གི་གྲྭ་བ་ཟིག་རེད་ད་རྒྱ་གར་འགྲོ་བ་སད་ད་འདི་ག་ནས་མ་ར་བཏང་ཤོག་ཟེར་ནས་ཁོ་ཚོ་དཔེ་དེབ་མ་བསློགས་ནས་ང་ཚོ་བཏང་སོང་ལྷ་ས་ལོག་ནས་ད་ལྷ་ས་གི་ཉེན་རྟོག་ཁང་གི་མ་ར་སོང་ད་ཕ་ཡུལ་ལ་རྒྱུགས་ཟེར་ནས་དཔེ་མ་སྤེལ་སོང། ཨོ་ཨོ། ད་ནི་ཡུལ་གང་རི་གང་ཟིག་ཨེ་བསྡད་དེའི་སྐོར་ནས་ཅིག་གསུངས།

དེ་ད་ང་ཁྱོད་ཚོ་ཞིག་ཐུག་གི་ཡོང་བ་ཡིན་ཏེ་ད་ཁོ་ཚོ་དཔེ་དགའ་པོ་བྱས་ཟིན་ང་ཉི་མ་ལྔ་ནང་ལ་བསྡད་ཡིན་ན་ཡང་ད་ཉི་མ་ལྔ་ནང་ལ་བསྡད་དུས་ཙམ་པ་ནི་ད་ཅེས་ཆོས་ཚོ་དགོད་ད་གར་བར་ཡོང་ནས་སོང་ད་ད་ང་ཚོ་སྤུན་ཆ་ད་དེ་ཚོ་ཚང་མ་ཐུག་གི་སླེབས་སོང་སྟེ་ཡིན་ན་ཡང་མཚན་མཚན་ལ་ཐུག་གི་ཡོང་ནོ་མ་གཏོགས་དེ་ཡང་ཚང་མ་སྐྲག་ནི་ད་ཡང་ལ་ཁ་ཁོར་འཇུག་འདུག་ཟེར་ད་ཁོ་ཚོ་སྤུན་ཆ་ཚོ་ར་དེ་ཚོ་ཕེབས་སོང་དེ་ནས་ངའི་ཨ་མ་དེ་ཚོ་ཡིན་གྱི་ན་ད་ང་ཉི་མ་ལྔ་དང་ཉི་མ་གཉིས་མགོ་སྒོ་ཁ་སྒོ་ཁ་སོང་ཟེར་ན་ད་མ་རང་ལུང་བ་ལུང་རྡོ་ཚེ་ད་ང་ཚོ་འབྲོག་ཁ་རེད་ལ་འབྲོག་ཁ་ཡར་རེག་བཟུང་ནོ།

ད་ཁྱོ་ཧི་རི་ཀོ་ཞེས་ཕྱིར་ར་སོང་བ་ལ་སློབ་སྦྱོང་བྱེད་དུས་ཤེས་ཡོད་པ་ཞིག་རྡོ་ལ་དང། ད་ཁྱོ་འོག་གི་ཚོགས་ཁག་འདྲ་མི་འདྲ་ག་ནང་ཞུགས་གི་མ་འདུག། དུག་སེལ་གི་དུག་རིགས་འདུག་མེད་ད་སེམས་ཟིག་ནས་ཅིག་ད་ངས་ཤོབ་བྱ་དགོས་ར་ད་ང་ངོ་ནས་འོ་ལོ་རང་གི་དོན་དུ་ལས་ཀ་བྱེད་རྒྱུ་གི་སེམས་ཐག་འདྲ་མོ་བཅད་ལེ་ཕ་མ་གཉིས་ཀ་ཐ་མ་དེ་ཐུག་གི་ཡོང་བ་རེད་ད་སེམས་ནས་འཇེ་ན་ངོ་ནས་ཕ་མ་གཉིས་ཀ་ད་བདེ་མོ་འདྲ་བོ་ཟེར་དགོས་ནི་རེད་བོད་བཞག་གི་དུས་ཀྱི་ན་ག་ཡིན་ནི་རེད་དེ་ཡིན་ན། ད་རུང་ལ་ཕ་མ་གཉིས་ཀྱི་དེ་གའི་སེམས་བསམ་པའི་སྟེང་ད་སོང་སློབ་སྦྱོང་བྱས་ན་མ་འོངས་པར་གཟི་བྱས་ལ་ཡོད་ཡོང་རྒྱུ་གི་ཐབས་ཤེས་བཏུང་བ་ན་དེ་གའི་སློབ་སྦྱོང་ཡོ་ག་ལ་ཤེས་བཏུང་བ་བཟོ་བ་ན་ད་མ་བྱས་དེ་ནི་ད་ཚོགས་ཁག་འདྲ་མི་འདྲ་གི་ནང་མ་ཞུགས་ཙམ་པ་སེམས་ཟིག་ནས་ཅིག་རང་མི་བཟོ་འདི་འདྲ་འདྲ་ཟིག་རེད་ཟེར་ཡིན་ན་ཡང་ད་སོ་སོ་གི་མི་རིགས་དང། རྒྱལ་ཁབ་དང་དེ་གི་དོན་དུ་ཅིག་ལས་ཀ་བྱེད་དགོས་འདུག་བསམ་པ་ནི་རྟགས་སུ་ད། ད་དེ་རེད་ལ་ད་རང་གི་སེམས་དུ་ཚིག་རེ་གོ་རེ་ད་རང་གི་ཅིར་ཕ་རང་ར་ཅི་ཁ་ཧབ་ར་སྙང་སི་པོང་ལ་ད་དེ་གི་འཇོག་གོ་གི་རེད། ནོ་ཨ་དེ་གི་ནི་དུམ་ཚིག་དུར་ཆ་རེད་དེ་གི་ནི་ད་ཤ་རང་ཁོ་རེ་ང་ལྷ་ས་ཡོང་རེད་ལྷ་ས་ཡོང་དུས་ཙམ་པ་ནི་ད་ལྷ་ས་ཡོང་ནས་ད་ང་ལྷ་ས་དེ་ན་ང་འདུག་ས་གི་ཁྱིམ་ཚང་དུ་ཡོད་རེད་ཁྱིམ་ཁྱིམ་ཚང་དེ་ཡིན་གྱི་ན་ད་ངེད་གི་ཨ་ནི་ལྷ་བསང་གི་སེམས་ཚིག་རེད་ཁོ་གི་དེ་ན་ཚོང་འདྲ་པོ་ཡོད་རེད་དེ་གི་བསྡད་ཡོད་རེད་ང་གི་དེའི་ནང་ནས་དེ་བསྡད་ལ་བ་རེད།

ཨུ། མཐོང་དུས་ཙམ་པ་ད་སྐུ་པར་ལ་ཕྱག་རྒྱ་བསྐུར་ཏོ་ངས་མཐོང་སོང་དེ་མཐོང་དུས་ཙམ་པ་ད་སྐྱབས་མགོན་རིན་པོ་ཆེ་སྐུ་པར་མཐོང་བ་དང་ལམ་སང་ད་འདི་ཡར་གྱི་ཆུ་ད་རང་ཅིག་བཙའ་ཡོད་དོ་རིག་གི་མེད་གི་ད་ང་དཔེ་དེར་ལོག་སོང་ཁ་ཡེ་ཞིག་ལ་སྐུ་པར་ལོག་ཚུགས་ཤིག་ཡོད་དང་ད་ཕྱིར་འདི་གི་ན་ད་སྐུ་པར་དུ་ཚང་མ་ཕྱག་དར་ཅིག་ཡོད་ར་ཚང་མ་དེ་ཕྱོགས་གཅིག་གི་ཨོ་ཧ་ཧ་ར་བ་ཡོད་དེ་གི་དེ་གི་ད་ད་ཁོ་ཚོས་ང་བཟུང་བཟུང་དང་ཞག་ན་ད་ཕྱག་རྒྱ་བའི་དེ་གི་ན་ད་མོ་ཊ་ནང་ཡོད་པའི་ཁྲི་ལས་དམ་ཉར་ང་འོག

ང་ཞིག་གི་ཐབས་མི་འདུག་ལ་ཡིན་ང་ལ་ད་ཁྱེད་རང་ཁྱེད་རང་རྒྱ་གར་འགྲོ་ཡིན་པས་ངས་རྒྱ་གར་འགྲོ་མེད་ལ་ད་དེ་སྐབས་དུས་ང་རྒྱ་གར་འགྲོ་ཡོད་ཚེ་ད་ངས་ངས་ཁྱེད་ལབ་ཡོང་མ་རེད་ད་ཡིན་ན་ངས་རྒྱ་གར་འགྲོ་སྲིད་ཤི་ནོ་དེ་ད་ད་ངས་ངོ་ཤེས་པ་ད་ད་ཐུག་ན་ང་གང་སྲིད་ཁོ་ན་རེད་ཁོང་རྣམས་ཐུག་གི་གི་རེད་དེ་མ་གཏོགས་ཡོད་མ་རེད་ཡིན་ན་ད་རྒྱ་གར་འགྲོ་མེད་དེ་ད་འགྲོ་མེད་ལ་ལ་ཧ་ཧ་ཁྱེད་རང་རྒྱ་གར་འགྲོ་མེད་ད་ལབ་ནས་ཁྱེད་རང་དེ་ལ་སྐྱག་རྫུན་བཤད་གི་འདུག་སྐྱག་རྫུན་ལབ་མ་ཡོང་མ་གཏོགས་ང་ཚོས་ཧ་གོ་གི་རེད་ད་ཟེར་ཀྱང།

སྡུག་བསྔལ་བཞག་ན་ད་ཁྱོད་མི་སུ་ལ་ཐུག་གི་ཡོད་ཁྱོད་མི་སུས་བཏང་སོང། ཁྱོད་མི་ཉོན་སུ་ལ་ཐུག་གི་ཡོད་ཁྱོད་ཐུག་ས་དེ་གང་ཡང་ས་ཆ་གང་གི་ཡིན་དེ་ཐུག་དེ་ད་ང་མི་ཐུག་ས་དེ་ཅང་ངས་སྔར་རྒྱ་གར་འགྲོ་མ་མྱོང་ནས་ང་མི་ཐུག་ས་ཡོད་ན་གང་ཡོད་ཡོད་མ་ན་འགྲོ་འགྲོ་མྱོང་ཡོད་མ་རེད་ཐུག་དེ་ད་ལ་ཡིན། དེ་ལ་བསམ་པ་ད་ཁོ་ཚོས་དཔེ་ད་བརྡུངས་སོང་ཤི་གི་ད་བརྡུངས་ནས་ད་ཁྱོད་དྲང་མོ་ཤོད་དུས་ད་ཉོག་གི་འདུག་དེ་ཡང་ན་ཨུག་ཆུ་ཨ་མདོ་མགོ་ལོག་གི་ཤི་ལ་ཟིག་ཡོད་གི་མགོ་ལོག་གི་ཡིན་ཟིག་གི་ཨམ་སྐུ་བཞིན་འདུག།

དེའི་བར་དེ་ལ་ད་ཁོ་རང་ཚོ་གིས་ད་ང་ལ་ད་ཕལ་ཆེར་ཉིན་གུང་རྒྱབ་དུ་བ་ཅིག་ཡིན་པ་ད། ད་ཁོ་ཚོས་འཁྲིད་ནས་ཁང་པ་གཞན་པ་ཅིག་གི་ནང་དུ་སོང་ཁང་པ་གཞན་པ་དེ་དུ་དུས་ཙམ་པ་ད་སྒོ་ཕྱེ། ད་སྒོ་ཕྱེ་ནས་དེ་ཁང་པ་ནང་དུ་སོང་གཡུགས་སོང། གཡུགས་པ་དང་ཨ་ནི་ད་ཕྱི་ལོགས་ནས་ཁོ་ཚོས་སྒོ་བརྒྱབ་སོང་སྒོ་བརྒྱབ། ཨ་འདུག་བྱས་ནས་ད་ཁོ་རང་ཚོ་གང་གང་གད་མོ་འགྲོ་གི་ཤོག་འདུག་བྱས་ནས་ད་ཅིག་འགྲོ་སོང། དེ་འགྲོ་དུས་ཙམ་པ་ད་ངའི་སྒོ་བརྒྱབ་ཤོག་ཅོག་ཁྱིམ་ནང་འདི་ཟུར་ཟུར་མི་འདི་ཕ་ཏཱ་ཡིན་ད་ད་དེ་སྤོ་ལགས་ལོ་རྒན་པོ་སྤོ་ལགས་ཅིག་ཡོང་ཟེར་ནས་ད་དེ་ཁང་པ་ནང་དེ་རྡོག་རྡེག་གི་ད་ཅིག་ད་ཁྱེད་སྨྱོ་གུས་དེ་ཡིན་དུས་ཙམ་པ་ནས་ད་ཇག་ལགས་ར་དུ་མོ་འདྲ་མི་འདྲ་བཟོ་གི་ཤོག་ཅོག་དང་དེ་འདྲ་འདུག་ཨ་ད་ཏོ་ར་ད་མོ་ད་དེ་ཚོ་ཚང་མ་ཁོ་ཚོ་གཙང་མ་བཟོ་གི་འདུག་དེ་ཐལ་ལ་དང་ད་སྐྱོ་བ་དང་དེ་ཚོ་མང་པོ་འདུག་དེ་ཚོ་དེ་ད་གཙང་མ་བཟོ་གི་ད་ངས་སྒོ་བརྡུངས་ཡ་པཱ་ལགས་སྒོ་ཕྱེ་ད་ང་ཨ་ནི་གཅིན་པ་ཅིག་གཏོང་གི་ད་ད་སྤོ་ལགས་ལོ་ལོན་འདི་ད་དེ་ད་རྡོག་རྒྱ་ཅིག་ཤིག་ན་བག་གི་འདུག་ད་དེ་རྡོག་རྒྱ་ཅིག་ཤིག་ན་འགྲོ་དགོ་བསམ་སོང། མི་ནག་པ་ལགས་ལ་ལྟ་བ་བཏང་ཡོང་ན་འདི་ཁང་པ་ནང་ལ་བཏང་ཞིག་ལོ་བཏང་ཞིག་ལོ་ད་སྒོ་ཕྱེ་ཡོད་མ་རེད་ད། དེ་སྐབས་དེ་ཁྱོད་ལྕགས་རྒྱབ་མེད་གི་བ། ལྕགས་རྒྱབ་ཡོད་མ་རེད་ལྕགས་རྒྱབ་མ་སོང་ལྕགས་ཐོག་མ་ལེན་ཚར་རེད་ད་ཁོ་རང་ཚོ་གི་འདུག་སི་ཁྲི་ལི་ནང་ཁང་པ་ཆུང་ཆུང་ཚོ་ནང་ཕར་གཡུགས་སོང་ཁང་པ་ཆུང་ཆུང་ནང་གཡུགས་དུས་ཙམ་པ་ནི་ཨ་ནི་ད་ང་ཁང་པ་ད་ཁང་པ་དེ་ནང་ད་ཉལ་ཁྲི་ཅིག་འདུག་ཉལ་ཁྲི་སྒང་ད་ད་གདན་འདུག་གདན་སྒང་ད་སྒང་ད་དུ་ད་ཁྲག་རྐྱང་རྐྱང་རེད་ད་མི་བྱམས་པ་དེ་འདྲ་མང་པོ་བརྡུངས་ནས་ད་ཁྲག་རྐྱང་རྐྱང་རེད་ད་རྩིག་པ་སྒང་ད་དུ་ཚོ་དེ་ད་ཁྲག་རྐྱང་རྐྱང་རེད།

ད་དེ་ནང་ནས་ང་དེ་སྐབས་དུས་དེ་ད་སྔོན་མ་ནས་ཆུང་ཆུང་ཆུང་ཆུང་མ་གཏོགས་ཡོད་མ་རེད་ཨ་ནི་དེ་སྒང་ལ་ཨ་ནི་གཟུགས་པོ་ཡི་ཆུང་ཆུང་ཅིག་ཨ་ནི་མགོ་འདུག་སེ་ཕ་བཏང་ཡོད་འདུག་མགོ་འདུག་གི་འདུག་ཨ་ནི་ཕ་བཏང་ཡོད་འདུག་དེ་སུ་ཕ་ཕྱི་ལོག་བཏང་ཐུབ་ཀྱི་འདུག་འདུག་ཕ་ཕྱི་ལོག་བཏང་ཡོད་འདུག་ད་ཁང་པ་གི་རྒྱབ་རྒྱབ་རེད་བྱས་ཁང་པ་གི་རྒྱབ་ལོག་ལ་སུན་ཏོར་གང་ལ་ཅིག་ཁང་པ་གི་རྒྱབ་དེ་ལ་ད་གད་སྙིགས་དང་ཐག་དང་དེ་འདྲ་རྐྱང་རྐྱང་བླུགས་བཞག་འདུག

ཐལ་ལ་ཐལ་ལ་ནང་ཟག་དུས་ནི་རྐང་པ་གཉིས་མར་ཐལ་གི་ནང་ལ་འདུག་སུ་ནི་རྐང་པ་གཉིས་མར་ཟུག་དུས་ནི་ནི་རྐང་པ་གཉིས་ཡར་ཡར་འདུག་སེ་ལངས་ང་ནི་ཡ་མ་སི་ཀྱག་ཡིན་ད་ང་དཔེ་དེ་གཟུགས་པོ་ལ་ག་གེ་ཅི་མི་འདུག་རྐང་པ་ང་ལ་མ་ས་འདུག་ད་མཆོང་ས་དེ་ཚང་མ་ད་ང་ཚོ་ད་རྡོ་སོལ་དང་ཨ་ནི་ལྕི་བ་དང་དེ་འདྲ་པོ་ནི་ཐལ་ལ་རྐྱང་ཆ་དེ་བླུགས་ད་ད་ང་ཐལ་ལ་ནང་ལ་ཟག་ཤག། ངོ་དེ་གས་ན་ད་དཔེ་དེ་ལུང་ང་ད་གཟུགས་པོ་ད་སོ་དེ་དཀར་པོ་དཀར་རྐྱང་བཟོས་ཤག་དེ་ཐལ་ལ།

ཉི་མ་གཉིས་པ་དེ་ནི་ད་ངའི་རོགས་པ་དེ་ཨ་ན་ཨ་མ་ལ་ལབ་ཨ་མ་ལགས་ཀྱི་འདི་ནི་ད་ཁོ་སོང་ནས་ངའི་སྤུན་ཀྱག་དེ་ལབ། ད་སྤུན་ཀྱག་དེ་ཁོ་ཚོ་ད་དགོང་པོ་ཆུ་ཚོད་དང་པོ་དེ་བ་དེ་ད་སླེབས་སོང་སླེབས་ནས་ད་སྒོ་ར་ནང་ནས་ཡར་ར་འཛུལ་ཨ་ནི་སྒོ་ར་འོག་ནས་ད་ང་དེ་ཉི་མ་གཉིས་ཀ་དེ་ནང་འཛུལ་ཏེ་ཡར་ར། ཨ་ཁོ་ཚོ་ཡར་ལངས་ནས་ད་ཁོ་རང་ཚོ་ཁོ་རང་ཚོ་གི་འདི་མོ་ཏྲ་ཅིག་ལ་བཞག།

ཕར་ཁ་པར་བཏང་ཚུར་ཁ་པར་བཏང་ནས་ཁ་པར་མང་པོ་ཅིག་བཏང་སོང་ཟེར་བཏང་བའི་རྗེས་ལ་ད་ཁོ་རང་ཚོ་ལ་ད་ཁ་པར་འདི་བཞག་ནས་ད་ཁྱེད་རང་མར་རྒྱུགས་ཁྱེད་རང་གི་སྤུན་ཀྱག་དེ་འདྲ་ཡང་ད་ཡོད་རེད་ཟེར་ནས་ཅི་འདྲ་མ་ལབ་ཨ་ཚོད་འདྲ་པོ་འདུག་ས། འོ། ཨ་དེ་འདྲ་ཁོ་ནང་ལ་སླེབས་རེད་ཁོ་ནང་ལ་སླེབས་ཨེ་ན་ཁོ་གི་ད་དགོང་མོ་དེ་ང་ངའི་ནང་ལ་སླེབས་སོང་ད་ཁོ་སྡུག་ཕྱིན་ནས་ཀྱང་ཉེན་རྟོག་ཁང་ལ་ཕྱིན་རྗེས་ནས་དེ་གི་ལབ་བཞག་ཡོད་ཟེར་ད་ཁྱེད་རང་གི་ཨ་མ་ལགས་ཀྱི་ད་འདྲ་ས་ཆ་སྐུང་ས་དེ་སྐུང་ཡོད་རེད་ཨ་ནི་འཕན་པོ་ལ་ཁོ་རང་ཚོ་གི་ནི་མོ་ཏྲ་ལ་ནི་ཕར་བསྐྱལ་སོང་དེ་ལ་ད་ཟླ་བ་གསུམ་དེ་ཙམ་དེ་ནང་ལ་བསྡད།

འོ་དེ་གི་ན་དེ་རྗེས་ལ་ད་ཁོ་ཟངས་ལྕགས་ཀྱི་མགོ་འདྲ་བོ་མ་ཆགས་པའི་ཆེད་དེ་ལ་ད་འགྲམ་ལ་འགྲོ་མཁན་གི་ཁ་ཆེ་ཞིག་ལ་ཁོ་དངུལ་ཞིག་སྤྲད་དངུལ་སྤྲད་ནས་ད་ཁོ་ཁ་ཆེ་དེ་ང་ལེན་ག་སླེབས་སོང་འཕན་པོ་ལ་སླེབས་ནས་ད་དགོང་ད་ད་ཁ་ཆེ་དེ་གི་ང་མགོ་ལ་ངའི་མགོ་ལ་ཡང་ཁ་ཆེ་གི་ཞྭ་མོ་དཀར་བོ་ཅིག་བསྐོན་ད་ཁ་ཆེ་ཡིན་མདོག་མདོག་ཅིག་ཁ་ཆེ་དེ་གི་མོ་ཏྲ་གཏོང་མཁན་གི་ལག་རོགས་འདྲ་བོ་ཡིན་མདོག་མདོག་ཅིག་ད་ཕར་འགྲམ་ལ་བསྐྱལ་ནས་ད་ང་སླེབས་རེད་ཡ་འགྲམ་ལ་སླེབས་ནས་འགྲམ་ནས་ད་འགྲམ་ནས་ད་ཕ་བལ་ཡུལ་ལ་སླེབས་བལ་ཡུལ་ནས་སླེབས་དུས་ཞེ་ད་ཤ་ར་མགོ་དེ་རྒྱ་གར་ལ་སླེབས།

དྲག་པོ་ལ་བླ་མ་ལོང་དུ་བརྩམས་པ་ནི་གཙང་པོ་འགྲམ་གྱི་ནི་འགྲོ་ཡོང་བ་རེད་སྔར་ཤེ་ལོང་ཁོ་རེ་བན་དྲུག་བརྩམས་མ་ད་ཡ་རང་གོ་རེ་ན་ང་ཚོ་གློ་སྨོན་ཐང་ཟེར་གོ་ནོ་དེ་ནས་སོང་ན་དེ་ནས་ཧ་རང་ཁོ་རེ་ད་སྟོད་མངའ་རིས་གི་ཤོག་ཁོ་ད་ས་དགའ་དང་འབྲོང་པ་ཏིག་ས་ཕྱོགས་ཐོད་ཀྱི་ལས་ཏིག་སོང་རེ། དེ་ནས་ཁྱེད་ཀྱི་མ་ར་ཐང་ཉེ་བ་ཕེ་ཁུར་ཐ་ཚོ་ནམ་གི་ལུག་ཟ་ཕེ་ནོར་དེ་རིགས་ཐ་ཚོ་ཁྱེད་སུའུ་ཆི་ཟིག་ཆི་ཟིག་དམིགས་གིས་སོང་ཨོ་ཏི་ཁོར་ཏི་སོང་ར། ད་དེ་ནི་ད་ད་དངོས་གནས་ད་རང་གི་ཨ་ནེ་ད་ཕ་མ་གཉིས་ཀ་ཡིན་ན་ཐུག་ཚར་རེད་བོད་ནང་ཨ་འགྱོ་ན་ར་ད་ངོ་རང་གི་ཅི་ཟིག་ཟེར་གོ་རེད་ད་དངོས་གནས་དྲང་གནས་བོད་མི་རིགས་ཀྱི་ཆེད་དུ་ལས་ཀ་ཟིག་བྱེད་གོ་ད་ང་རང་གི་རྫས་ཀ་ཟིག་མ་བྱེད་ན་ད་ཅི་ཉེན་ཡོད་དམ་མ་རེད་བོད་ནང་ནས་དངོས་གནས་དྲང་གནས་ད་ག་རེ་ཟེར་གོ་རེད་བོད་ནང་ལོགས་ལ་འདུག་ངོ་གོ་དམ་བསྒྲགས་བྱེད་བཞག་ན་བོད་ནང་ལོགས་ནས་གི་གནས་ཚུལ་གཅིག་ར་ཕྱི་ཕྱོགས་སྟོན་ཐུབ་ཀྱི་མེད་པ་བ་འདི་ཚོ་བྱས་ན་རང་གི་ཕར་འགྲོ་ནས་གཅིག་ཕྱི་ལོགས་ཁྱེར་ཡོང་ཐུབ་པ་དང་ཡང་ན་ཕྱི་སོ་ན་ཡོད་ནོ་གི་བོད་ཀྱི་གནས་སྟངས་འདི་ཚོ་ད་ཅིག་སྐྱབས་མགོན་རིན་པོ་ཆེ་གི་གནས་སྟངས་དང་ཨ་ནི་བཙན་བྱོལ་བོད་གཞུང་གི་གནས་སྟངས་དང་བཀའ་སློབ་དང་འདི་ཚོ་ཡང་བོད་ནང་ན་ཡང་ཁོང་ཚོ་རག་གི་མེད་པ་དང་འདི་ཚོ་ལ་དམིགས་ནས་ད་ངས་དངོས་ནས་ད་འདི་འདི་གི་སྐོར་གི་ད་ལས་ཀ་ཟིག་རང་གིས་བྱེད་ཐུབ་ན་དངོས་ནས་ཧ་ནང་སོ་ནང་གཉིས་ཀ་ཕན་ཐོགས་ས་རེད་དུ་མོ་ཟིག་བསམ་བྱས་ནས་ད་རིམ་གྲོན་བྱས་ན་ད་སེམས་ཐག་གཙང་བཅད་ལས་བཞག་ན་ད་ད་ཐང་ད་རང་གི་ཐུབ་ན་མ་ཐུབ་ན་མི་ཚེ་གང་བོ་འདི་འདི་ལྟར་ལས་དགོས་བསམ་གྱི་ནི་ཐག་བཅད་ལས་བཞག་ན་ད་ང་ཕྱིར་འཁོན་རི་མ་བོད་ལ་འགྲོ་རེད་འགྲོ་དུས་ཙམ་པ་ནི་ད་ད་ངས་ནི་སྐྱབས་མགོན་རིན་པོ་ཆེ་བཀའ་སློབ་མང་པོ་ཁྱེར་ཡོད་རེད་ད་དེབ་མང་པོ་ཁྱེར་རེད་བས་བཞག་ན་སྲིད་དོན་རྒྱལ་རོ་ངེད་ཀྱི་ཡོད་དང་ངེད་ཀྱི་མི་མང་ཁྱེར་ཡོད་རེད་ཨ་ནི་ལས་དབང་དུ་འདི་ཙི་ཙེ་ཚེ་ད་རྒྱ་རྒྱ་གི་ཤ་ཀང་ནོ་བཙན་ཤེད་ནང་ག་རང་ངོ་ཚ་ནི་རེད་དེ་བོར་ཀི་ཀང་ནི། ད་སྐྱབས་མགོན་རིན་པོ་ཆེ་གི་བཀའ་སློབ་འདྲ་མི་འདྲ་དེ་འདི་ད་ད་སྐྱབས་མགོན་རིན་པོ་ཆེ་ཐེ་ཝན་ན་ཕེབས་ནོ་སྐྱབས་མགོན་རིན་པོ་ཆེ་ཞི་བདེ་གཟེངས་རྟགས་ཕུལ་ནོ་ད་དེ་ནི་ད་ད་ཐུན་མོང་གི་ད་དེ་གི་སྙན་ཐོ་དེ་ཚོ་མང་པོ་ཁྱེར་ད་བཙན་བྱོལ་བོད་གཞུང་ཀྱི་འགྲོ་སྟངས་འགྲོ་ལུགས་སྐྱབས་མགོན་རིན་པོ་ཆེ་གང་ས་གང་ཕེབས་གོང་ནས་ཨ་རི་དུ་མོ་ཕེབས་གོང་ནས་འདི་གི་འཁོར་ཐག་དུ་མོ་མང་དེ་ད་ངས་འཁོར་ཐག་གི་ཤུན་པགས་དེ་བླངས་བཏང་བཞག་པ་དེའི་ནང་གི་ནང་དེ་བླངས་པ་དེ་ཚོ་འགྱིག་ཤོག་ཁོ་བ་བཏུམས་བཏང་བཞག་པ་དེ་ཚང་མ་སོང་བ་དང།

དེ་གའི་བཞག་ན་ད་དེ་ས་ཆ་ཟིག་གཞན་པ་ཟིག་ག་བཞག་དང་གཏན་ས་ཟིག་ག་བཞག་བཞག་ན་དེ་གི་འཁོར་ཐག་དེ་ཚང་མ་ནི་དེབ་པར་སློག་རྒྱབ། དེབ་རིགས་པར་སློག་རྒྱབ་ནི་ཟིག་ཡིན། དེབ་རིགས་པར་སློག་རྒྱབ་རེད་པར་སློག་རྒྱབ་དུས་ཙམ་པ་ནི་མུ་ཆུ་པར་སློག་འཕྲུལ་ཆས་ཟིག་ཉོས་རེད་པར་སློག་འཕྲུལ་ཆས་ཟིག་ཉོས་ནས་བཞག་ན་པར་སློག་འཕྲུལ་ཆས་དེ་ཡང་རང་གི་པར་སློག་འཕྲུལ་ཆས་དེ་ཐོག་ནས་རྒྱབ་རེད། ད་དེ་དག་རང་གི་པར་སློག་འཕྲུལ་ཆས་དེ་ཐོག་ནས་ཡིན་རྒྱུ་ད་རྒྱ་ཡིག་དག་དག་ད་རྒྱ་ཡིག་གི་རྒྱ་གི་རིགས་མིན་རྒྱུ་འདི་དུ་མོ་དག་དག་རྒྱབ་རེད།

ད་དེབ་མང་པོ་པར་རེད་ད་བཀའ་སློབ་སྐྱབས་མགོན་རིན་པོ་ཆེ་བཀའ་སློབ་ར་དེབ་ར་དུ་མོ་ད་བོད་ཀྱི་རྩ་དོན་སྙིང་དོན་ཟེར་གྱི་འདྲ་མ་ཨ་ནི་བཙན་བྱོལ་བོད་མིའི་བཅའ་ཁྲིམས་ཟེར་གྱི་འདྲ་མ་འདི་ཚོ་ཚང་མ་ཡོད་རེད་འདི་ཚང་མ་ལ་ཨ་ནི་པར་སློག་རྒྱབ་བོད་ཡིག་འདི་ཚང་མ་ལོ་དེ་ནང་སོང་པར་སློག་རྒྱབ་པར་སློག་རྒྱབ་པའི་བཞག་ན་ད་ང་པར་སློག་རྒྱབ་བཏང་བཞག་ན་པར་སློག་དེ་རྒྱག་དུས།

ད་སྤྱིར་བཏང་ས་ཆ་བཀྲམ་སོ་ད་རེད་ད་བཅུ་མཚོ་སྔོན་མི་ཟིག་ད་ཡིན་ད་ཡིན་ད་མཚོ་སྔོན་གི་རང་སྐྱོང་ཁུལ་ད་དྲུག་ཚང་མ་གི་ནང་ང་རེད་དྲུག་གི་ནང་ནས་ཤམ་རྫོང་ཚང་མ་གི་ནང་བཀྲམ་ཡོད་རེད་ད་ནི་ཀན་སུའུ་བཀྲམ་ཡོད་ནི་རེད་ད་ནི་ད་མ་རང་ཁོ་རེ་ན་རྔ་བ་བཀྲམ་ནི་རེད་ད་ནི་ད་དཀར་མཛེས་སོང་ནི་རེད་ཨ་ནི་ཨ་རང་ཁོ་རེ་ན་ཆབ་མདོ་རུ་སོང་བ་རེད་གཙོ་བོ་དང་དེབ་མང་ཆེ་བ་ཀྱང་གཙོ་བོ་ད་ལྟ་མདོར་སྨད་དང་ཁམས་ཀྱི་ཕྱོགས་དེ་ཡིན། ད་ལྟ་རིག་གནས་ཐང་གི་ཆུ་དེ་ནི་བོད་དེབ་རྒྱབ་ཀྱི་རྒྱབ་ཀྱི་དེབ་ར་དུ་མོ་དེ་པར་རྒྱབ་བའི་པར་སློག་རྒྱབ་བཏང་བཞག་དེབ་ཚང་མ་ད་ང་ཚོས་དེ་སྟོན་དཔེ་མཛོད་ཟེར་ནས་དུ་མོ་ཟིག་ལས་རེད། དཔེ་མཛོད་ད་དེང་སང་ཡོད་ནི་མ་རེད། ན་ཟིག་ནས་ད་དེ་གང་ཟིག་དེ་ལོ་ཆར་ཙམ་མ་ཐུག་མེད། དེ་གི་ཙང་ད་ད་དེ་སྟོན་དཔེ་མཛོད་ཁང་དེ་ནི་ད་དེ་སྟོན་དཔེ་མཛོད་ཁང་ཡོད་ན་མེད་ན་དཔེ་མཛོད་ཁང་ད་རྒྱ་གར་དང་ད་བྱ་གོག་ཕྱི་སོ་ནང་དེ་རེད། དེ་དང་ནི་ད་ད་ཉོ་ར་དུ་མོ་དེ་ཆི་མོ་གིན་སློབ་གྲྭ་ཡིན་ན་འདྲ་གི་དགོན་པ་ཡིན་ན་འདྲ་གི་ད་མང་ཆེ་བ་ངུ་ཆོས་རྒྱ་དང་སི་དོན་རྒྱ་རོབ་ར་དེ་ད་མང་ཆེ་བ་སློབ་གྲྭ་སློབ་གྲྭ་ཆེན་མོ་ཁག་བཀྲམ་པ་རེད་སློབ་གྲྭ་ཆེན་མོའི་ནང་ནས་དགེ་རྒན་ཚོ་གི་ཨ་ནི་ཞལ་བཞེས་ཡིག་ཆ་འདྲ་བོ་བཀྲམ་པ་རེད། དེ་དེ་ཚང་མ་ནི་ད་བརྡ་ཐོ་འདི་ཚང་མ་ཨོ་ད་ཁྱེད་ཚོས་དཔེ་མཛོད་ཁང་གི་ནང་ནས་ཨ་ནི་ད་འདི་ཕེབས་དུས་དགོས་གི་ཅི་དང་ད་ད་ས་ཆ་གང་དགོས་གི་ཡོད་ན་དེ་ཐོ་འདི་ཚང་མ་ད་ཁྱེད་རེ་ཟུང་བཀྲམ་བཏང་བ་རེད།

ད་སྐྱབས་མགོན་རིན་པོ་ཆེ་ཚང་གི་བཀའ་སློབ་གི་སྐོར་དུ་ནས་བཙན་བྱོལ་གྱི་བཅའ་ཁྲིམས་ཀྱི་སྐོར་འདི་མི་ང་ཡོང་གི་ཡ་ད་ལྟ་བར་དེར་དུ་ནས་ཁྱེད་ཀྱི་སྐྱབས་མགོན་ནོ་དི་ཡིན་ན་ཐང་རྒྱུར་བོ། ཡིན་གྱི་ད་དེ་སྐབས་དུས་དེ་ལ་ཏང་གཤིས་ཀྱི་ད་བཀྲམ་པ་རེད་བཀྲམ་པ་བཀྲམ་པ་རེད་བཀྲམ་བཏང་འགྲོ་ར་འགྲོ་ད་དེ་སྐབས་དུས་དེ་ལ་ད་བོད་ནང་ནས་དགུ་བཅུ་གི་ནང་དེ་ད་བོད་ནང་ན་ཡོད་རྒྱུ་གི་མི་ད་ཉེ་དུ་སོགས་ཤིག་གི་སེམས་ཤུགས་ཆེ་ག་རེད་ད་ཟུར་ཡོད་ནི་བསྐོར་ད་རེད་ནས་ཤིང་ནང་ན་འོ་ན་ཧ་ལས་པ་ག་ད་སེམས་ཤུགས་ཡོད་པ་རེད་ད་སེམས་ཤུགས་ཡོད་ནི་དངོས་གནས་དྲང་གནས་སེམས་ཤུགས་ཡོད་གི། སེམས་ཤུགས་ཡོད་པ་ནང་བཞིན་གྱི་ད་སྙིང་སྟོབས་ར་ཡོད་ཀ་གོ་ཟོ་ཀློག་རྒྱུ་རེ་དེ་མོ་དེ་དུད་འགྲོ་དག་ཀློག་སྟངས་བཞག་ན། ང་སློབ་གྲྭ་མང་པོ་གི་དགེ་རྒན་མང་པོ་ལ་ཐུག་མྱོང་ཐུག་དུས་ཙམ་པ་ཁོ་ཚོ་ཙམ་ལ་དཔེ་ཆ་རེ་གསུངས་དུས་ཙམ་པ་ཁོ་ཚོ་ད་རྗེས་དེ་བཞག་ན་ས་ཆ་འདི་ཟ་ག་འདི་འདི་ཟ་གི་འཁོར་གི་ཡོད་འདི་ཟ་ག་འདི་མོ་འདི་འཁོར་གི་དེ་ཟ་ག་འདི་མོ་འཁོར་གི་ད་ངས་ཚང་མ་སྐྱག་གི་འགྲོ་རེད་ད།

གཙོ་བོ་དེ་དང། སྟོད་མངའ་རིས་ནས་བསྐོར་ནས་ད་ས་དགའ་འབྲོང་པ་ནས་བས་ད་སྟོད་མངའ་རིས་ནས་བས་དེ་ནས་མ་ར་འཁོར་རས་ད་གཞིས་ཀ་རྩེ་ནས་བས་ད་སོང་ན་ཁུ་ནམ་ཁ་རེད་རེད། རྒྱལ་རྩེ་སྐྱ་འགོ་ནས་བས་ལྷོ་ཁ་ནས་བས་དེ་གི་ད་སོང་ན། ས་སྐྱ་ན་ས་སྐྱ་ན་ཡོད་ཅུག་གུ་རྒྱ་དེ་ཆི་མོ་ཟིག་ཡོད་ནས་ན་དེ་ན་འོ་ན་ས་གནས་གི་བོད་གི་རྒྱ་ལ་ལྟ་སྟངས་དང་མཐོང་སྟངས་ཆི་མོ་ཟིག་ན་བོད་གི་གནས་སྟངས་ཆི་མོ་ཟིག་ཡོད་ན་བོད་གི་བསམ་བློ་ཆི་མོ་ཟིག་ན་དེ་གི་རྒྱུས་ལོན་གི་ཆེད་དུ་ད་ང་ཞིག་སོང་བ་ཡིན།

བདེ་བ་ལོན་རྒྱུ་བདེ་བ་དང་གསུམ་ལས་བདེ་བ་གསུམ་དུ་བརྩམས་པ་ནི་ད་ལྟ་ཕྱི་རོལ་དགུ་བཅུ་གོ་ལྔ་ལོ་ཡོད་དགུ་བཅུ་གོ་ལྔ་ལོ་དེ་ད་ངས་བདེ་བ་གི་ཡོད་ཚུལ་གོ་བོང་བུ་སྔོན་མ་ག་ད་བདེ་བ་བདེ་བ་སོ་སོའི་ནང་ན་ཡོད་རྒྱུ་གོ་བོང་བུ་དུ་འདུག་ཧོང་ཧུའེ་ལ་སོང་བ་རེད། ཧོང་ཧུའེ་སོང་དུས་བརྩམས་པ་ནི་ད་ལྕང་སྒོང་རིན་པོ་ཆེ་གི་བཀའ་སློབ་དང་འདི་ཚོ་ཚང་མ་ཁྱེར་ནས་ད་ང་ཚོའི་ནི་བོད་མི་རིགས་ཀྱི་ངོ་གནས་དང་ནི་འགན་འདི་ང་རང་ཚོ་སྔོན་མ་ཧོང་བོད་ཀྱི་ཧོང་ཧུའེ་འདི་བཟོ་ཡིན་གྱི་ན་ད་འགན་འཁུར་དགོས་ཀྱི་འདུག་ད་ཇི་ཞོག་ཡིན་གྱི་ན་ཧོང་བོད་ཀྱི་ཧོང་ཧུའེ་རེད་མཛེས་བ་འདི་ཀྱི་བདག་པོ་རེད

ཁོ་ཚོ་དཔེ་ཡག་པོ་འདུག་ད། ཁོ་ཚོ་ཧ་ཅང་ཡག་པོ་འདུག་སྔོན་མ་གི་མྱི་འདི་ཚོ་ད་དེང་སང་གི་མྱི་དང་དཔེ་དེ་འདྲ་བོ་མི་འདུག། ཁྱེད་ཀྱི་སེམས་ཤུགས་དཔེ་འདི་ལྟ་གང་གང་ཟིག་ནས་ཤོག་ཉེ་ན་ཁོ་ཚོའི་བ་ཚང་གི་ད་དངོས་གནས་བྱེད་གི་རེད་ཟེར་ཡིན་འགྲོ་མོ་ད། ཅིག་འཚོ་བ་གི་ཐོག་ཡིན་ན་འདྲ་གི་དཔལ་འབྱོར་གི་ཐོག་ཡིན་ན་འདྲ་གི་ཤེས་ཡོན་གི་སྐོར་ཡིན་ན་འདྲ་གི་སློབ་སྦྱོང་གི་སྐོར་ཡིན་ན་གང་གི་སྐོར་ཡིན་ན་སོ་སོ་གི་བ་ཚོད་ཐུབ་ཚོད་གི་ཐོག་ནས་ད་བྱེད་གི་ཡིན་བྱེད་གི་ཡོད་རེད་དེ་ཡིན་ན་ཡང་ད། སྐབས་དང་བསྟུན་དགོས་ཀྱི་ཡོད་རེད་ཨ་ནི། ལོ་དེ་འདྲ་བྱེད་ཀྱི་ཡོད་རེད་ད་དེ་སྐབས་དུས་དེ་ལ་ད་དགུ་བཅུ་གོ་བདུན་གྱི་ལོ་དེ་དག་ང་སོང་དུས་ཙམ་པ་ནི་མི་ཆུང་མང་ཆེ་བ་ཟིག་ད་ངའི་གཞི་རིམ་མང་ཚོགས་ཡིན་ན་འདྲ་གི་ད་ཅིག་མཐོ་རིམ་མི་སྣ་ཡིན་ན་འདྲ་གི་དགེ་རྒན་ཡིན་ན་འདྲ་གི་གྲྭ་བ་ཡིན་ན་འདྲ་གི་ད་བོད་ཟེར་བ་ཡིན་ན་ད་ཁྱིམ་ཚང་གཅིག་གི་ནང་ནས་ད་ཅིག

ཕ་མ་གཉིས་ཀ་འབྱིན་ལ་སྒར་གྱི་ཀོ་རིགས་ལོ་དེ་ནས་ཐུག་ནི་ད་མ་འོང་བ་ཤི་ལ་ཐུག་མི་ཐུབ་ལོ་གི་དུ་མོ་གི་ངོ་ནི་ད་སེམས་ཐོག་དྲང་མོ་ཅལ་རེ་དེའི་གསུང་དུ་བརྫངས་པ་ནི་ད་ནམ་ཡིན་ན་ར་སྐྱབས་མགོན་རིན་པོ་ཆེ་གིས་ད་ཅིག་བོད་ཕེབས་གི་དུས་ཚོད་ཚུགས་ཤིང་འུ་མི་རིགས་ཀྱི་བཙན་བྱོལ་འུ་གཞུང་ན་ཡོད་ཀྱི་འུ་བ་ཚང་མ་འགྱོད་འགྱོད་ཀྱི་སྐོར་ཁུབས་སུ་བཅུག་ན་འགྱོད་འགྱོད་རེད་མ་གཏོགས་ད་དུས་མ་ཡིན་པ་ད་འགྱོད་འགྱོད་ཀྱི་འཆར་གཞི་འང་མེད། ལགས་སོ་ད་དེ་ནི་འདི་ཁྱེད་ཀྱི་དེ་ན་ད་དེང་སང་བཙན་བྱོལ་གྱི་ནང་གི་མི་སྣ་འདི་ཟོ་གི་འགན་འཁྲི་འདྲ་འགྲོ་ཆགས་ཟིག་འདུག་གི་ད། རེད་རེད། ད་སྤྱིར་བཏང་ངས་ད་སྔོན་མ་ཟིག་འདི་འདྲ་ཟིག་བཤད་མྱོང། ད་སྔོན་མ་ཟིག་ངས་ངོ་དེབ་ཐོག་ལྟ་མོ་ཟིག་ཡི་གེ་ཟིག་སྤེལ་ལ་ར་མྱོང། ད་ནི་བོད་ལ་གཉེན་ཚན་ཐུག་གོ་ནོ་ཚོ་ཨ་ནེ་རྒྱ་དམར་མགོ་མ་སྒུར་རང་ཚུགས་ཟུངས་རང་ངོ་སྲུང། བོད་ལ་ཕེབས་ན་ཕ་མ་དང་སྤུན་མཆེད་ལ་ད་ཐུག་སྦྱོར་བས་ད་ཐུམ་ཉི་སེ་ན་ར། ཕ་མ་སྤུན་མཆེད་ལ་ཐུག་ན་མི་འདོད་ནི་ཟིག་ཡོད་ནི་མ་རེད། ཡིན་ན་ཡང་ང་ཚོས་འོས་བསྡུ་སྤྱི་ཁོག་ལ་བསམ་བློ་བཏང་རྗེས་ནས་རང་གི་ཁོ་ཅོག་རང་ཉིད་ཀྱི་འདོད་པ་དེ་དང་རང་ཉིད་ཀྱི་རེ་བ་དེ་སྤྱི་ཁོག་གི་བསམ་བློ་བཏང་སྟེ་བཏང་ཡིན་པ་ན་མི་རིགས་ཟིག་གི་གནད་དོན་དང་མི་རིགས་ཟིག་གི་འཐབ་རྩོད་འདིའི་ཐོག་འདི་ནས་འདི་ལ་བར་ཆད་ཆེན་པོ་ཟིག་བྱུང་གི་ཡོད་གི། དེ་འདི་ཙམ་ལ་ངས་ཚང་མ་དང་རྒྱ་དམར་གཞུང་ལ་མགོ་མ་སྒུར་ཟེར་ནས་རང་ཚུགས་བཟུང་ཟེར་དགོས་ཀྱི་མཚན་ལ་དེ་ད་དེང་སང་འུ་ཆོ་བོད་ནང་ནས་ད་དགུ་བཅུའི་ནང་དང་ཉིས་སྟོང་ནང་དང་བརྒྱད་ཅུའི་ནང་ལ་ཡོང་ནི་བོད་པ་མང་བོ་ཟིག་ད་ད་རྒྱ་གར་བཙན་བྱོལ་ལ་ཡོང་བཞག་ནི་ད་ལོ་ནི་རེད། དེ་ནས་མ་ཚད་འདི་ཚོ་ཡིན་ཀྱང་བཟང་བའི་ཆ་ཞིག་དང་ངན་པའི་ཆ་གཉིས་ཡོད་ནི་རེད། འདི་ཚང་མ་ཡིན་ཀྱང་མྱི་རང་རང་སོ་སོ་ལ་ད་མྱི་སུམ་ཅུ་བསམ་པ་སུམ་ཅུ་མཛོ་སུམ་ཅུ་རྭ་ཁ་དྲུག་ཅུ་རང་རང་སོ་སོ་གི་བསམ་བློ་ཟིག་རང་རང་སོ་སོ་གི་ལྟ་བ་ཟིག་ལངས་ཕྱོགས་ཟིག་ཡོད་རེད་དེ་ཡིན་ན་ཡང་ངེས་པར་དུ་རང་གི་མི་རིགས་ཀྱི་རང་ཚུགས་འདི་འཛིན་རྒྱུ་ཞིག་གི་གལ་ཆེན་པོ་རེད་དུ་བསམ་དགོས་འདུག་བོད་ནང་འགྱོ་གོ་ནི་སྤྲང་གཟུགས་གཡོག་ཁོ་མོ་དེ་གིས་བཏང་ན་ཅིག་ཅང་མི་བྱུང་ང་མགོ་འདྲ་མོ་བཏགས་ནས་ད་ཅིག་འདི་ནས་ཅིག་ནུབ་ཕྱོགས་ལག་འཁྱེར་རག་སོང་བ་ཡིན་པ་ཡིན་ན་ཡིན་ཕྱིར་རང་འཁོར་ཡིན་ན་བོད་ལ་འགྱོ་འགྱོ་གི་བསམ་བློ་དེ་ཙམ་མ་འཇོག་གི་ད་དུ་ཅིག་མ་ཡིན་དུ་ཡིན་པ་ཡིན་པ་ན་ཡང་བོད་ནང་ཕེབས་སོང་ནི་ཉིན་མོ་དེ་ནས་བཟུང་སྟེ་ཨ་ན་རྒྱ་ནག་གཞུང་གི་ཨོ་ད་ཁྱོད་ཕྱིར་རང་འཁོར་ཡིན་ན་བཙན་བྱོལ་ལ་སོང་བཞག་ན་ཁྱོད་ཕྱི་རྒྱལ་ལ་སོང་བཞག་ན་ཁྱོད་བོད་པ་གི་སྐོར་དུ་སྐད་ཆ་ཞིག་བཤད་པ་ཡིན་པ་ན་ཁྱེད་རང་གི་སྤུན་མཆེད་དེ་ཚོ་འདི་ན་ཡོང་ནི་ཅིག་ཁྱོད་རང་གི་སྤུན་མཆེད་དེ་དང་ཁྱོད་རང་གི་སྲོག་དེ་ཚོ། རྒྱ་ནག་ལ་གཞག་དོན་ནང་དུ་གཅིག་པ་ཞིག་ཡིན་ཁྱོད་འདི་ཡོང་དུས་ན་ཁྱོད་ལས་ཀ་ལས་མི་ཐུབ་ལས་ཀ་ལས་མི་ཐུབ་རྒྱུ་མཚན་དེ་ཁྱོད་རྒྱ་ནག་ལ་སོང་ན་འདི་སྤུན་མཆེད་དེ་ཚོ་ནས་ཁྱོད་འདི་ནས་ལས་ཀ་བྱས་བ་ཡིན་པ་ན་ད་རྒྱ་ནག་གཞུང་གིས་ཁྱོད་སྤུན་མཆེད་དེ་ཚོ་བཞག་གི་མ་རེད་ཟེར་དེ་གི་ཚིག་དེའི་ཐོག་ནས་ཁྱོད་རང་གིས་འདི་ན་འགུལ་མི་ཐུབ་ནོ་བཟོས་ཟེར། འོ་འདི་འཛུལ་དྲང་འདི་ལྟར་ཕྱིར་ཡིག་དང་ལ་མགོ་ཉིན་གཅིག་འདྲ་མོ་ཟེར་གི་རྐང་པ་ཉིན་གཅིག་འདྲ་མོ་མཛུབ་མོ་རྩ་བ་ཉིན་རེ་ཡིན་མི་ཉན་གི། འོ་ལགས་སོ་ད་ལྟ་ཡིན་ན་ཨ་རིག་དམ་ཆོས་བསམ་འཕེལ་ལགས།